Fear། དང་ཞེད་སྣང་དང Stress དང་དེ་འདྲས་ཡོད་ན་ཨུ་ཚུགས་བརྒྱབ་ནས་ཀླད་པ་ལ་འགྲོ་མ་རེད། རེད་བ། དགའ་བོའི་ངང་ནས་ལྷོད་ལྷོད་ངང་ནས་སློབ་སྦྱོང་སྦྱང་དགོས་པ་ལོ། མཁྱེན་སོང་ཨ། ལས་སླ་བོ་ཞིག་གི་རེད་དཀའ་ངལ་ཅི་ཡང་ཡོད་མ་རེད་དེང་སང་ཨ་མི་རི་ཀ་ནང་ལོགས་ལ་སྤུ་གུ་མང་པོ་ལ Tension འདུག་བ། Stress འདུག་བ། ང་ཚོ་བོད་པ་སྤུ་གུ་ལ་འདི་ཡོད་མ་རེད་ཡག་པོ་ཞེ་དྲགས།

རེ་བ། དགེ་རྒན་ག་རེ་ལབ་གི་འདུག་དེབ་ནང་ག་རེ་བྲིས་ཤག་ཡག་པོ་བྱས་རིག་པ་སྒྲིམས། སྐྱིད་པོ་ངང་ནས་སྦྱངས་ན་སློབ་སྦྱོང་དཔེ་ཡར་རྒྱས་འགྲོ་གི་རེད་ཉི་མ་རེ་རེ་བཞིན་དུ་ཧ་གོ་སོང་ཨ། ཨོ། འདི་ལབ་ཡས་ཡིན་ང། ད་དྲི་བ་གཅིག་གཉིས་ཅིག་བཏང་དང་དྲི་བ་ཡོད་པས། དྲི་བ་ག་རེ་བཏང་དང་ད་ཁྱེད་རང་ཚོ་ག་རེ་ཡོད་ན།

ཁྱེད་རང་དེབ་ཀློག་པ་ཡག་པོ་སྡུག་ཅག་རེད་ལབ་གི་ཡོད་མ་རེད་ཀོམ་པུ་ཏར་བལྟས་པ་སྡུག་ཅག་ལབ་མ་ག་རེ་ལབ་དགོས་ཟེར་ན་ཁྱེད་རང་གི་དྲི་བ་དེ་ལ་ངས་ལན་རྒྱག་དགོས་རེད། ང་ཉམས་མྱོང་ཐོག་ནས་དཔེར་ན་ཕུར་ཁྱེད་རང་འདུག་སེ་བྱས་ནས་དེབ་དེ་ག་རེ་འདུག་སེ་བལྟས་བལྟས་ན་ཁྱེད་རང་བལྟས་ཟེར་གུག་གུག་ཆགས་འདུག་བ་དེ་གུག་གུག་ཆགས་དེ་ནི་རྒྱབ་ལ tension སླེབས་འདུག་བ་དེ་འོ་དེ་རྒྱུན་རིང་པོ་བསྡད་རྒྱུ་ཡོད་མ་རེད་དེ།

དེ་ནི་ཁྱེད་རང་གིས་ཁྱེད་རང་གི་ཉལ་ཁང་ནང་ལ་ཡིན་ན་འགྲིག་གོ། ཁྱེད་རང་གི་ཉལ་ཁང་ནང་ལོགས་ལ་ཡང་དེ་འདྲའི་ཆུང་ཆུང་ཅིག་བཞག་ན་འགྲིག་གི་རེད། ཁྱིམ་ཚང་ནང་ལོགས་ལ་ཁོ། འདི། མཆོད་གཤོམ་ཆེན་པོ་ཡོད་རེད་བ། དེ་མིན་ན་ཁྱོད་རང་ཉལ་ཁང་ནང་ལོགས་ལ་སྟབས་བདེ་བོ་བྱས་ནས་མང་པོ་མི་དགོས་བྱས། ནི་སྐུ་ཆུང་ཆུང་ཅིག་ནི་དཔེ་ཆ་ཆུང་ཆུང་ཅིག་ནི་མཆོད་རྟེན་འདི་མཆོད་རྟེན། མཆོད་རྟེན་འདི this symbolizes Buddha's mind འོ་འདི་གསུམ་བཞག་ཡས་གལ་ཆེན་པོ་རེད། རེད་བ། ད Buddha's body ཟེར་དུས་སངས་རྒྱས་ཀྱི་སྐུ་ཟེར་དུས་ག་འདྲས་བྱུང་ཟེར་ན།

སེམས་ཅན་ཐམས་ཅད་ལ་བདེ་བ་བྱུང་ན་བསམ་པའི་བསམ་དེ་ངེས་ཀྱི་བྱམས་པ་དང་སྙིང་རྗེ་དེ་འདྲ་ཡོད་དུས་ཨ་ནི་ཁོང་གི་གཟུགས་པོ་རྩ་ཆེན་པོ་ཆགས་ཀྱི་ཡོད་རེད་བ། ཡང་དང་ང་ཚོ་ཡང། ག་ལེ་ག་ལེ་ང་ཚོ་ཡང་སངས་རྒྱས་ནང་བཞིན། རེད་བ། གཟུགས་པོ་དཔེ་ཡིན་མདོག་ཁ་པོ་ཡོད་མཁན། སེམས་པ་དཔེ་བཟང་པོ་ཡོད་མཁན། རེད་བ། ཨ་ནི་དཔེ་དེ། སྐད་ཆ་བཤད་དུས་དཔེ་ཡག་པོ་བཤད་མཁན་དང་གོ་བདེ་བོ་ལབ་ན་རེད་ད། སྐད་ཆ་བཤད་དུས་ཡག་པོ་ཡོད་མཁན་དཔེར་ན your your speech should be like honey། རེ་བ། སྐད་ཆ་སྐད་ཆ་མངར་མོ་ནི་མེ་ཏོག་ནང་བཞིན Flower ནང་བཞིན་དེ་འདྲས་བཤད་དགོས་རེད་ཟེར་དགོས་ད་འདི་ང་ཚོ་གི་དམིགས་ཡུལ་རེད་ང་ཚོ་ཐོབ་ཡས་དེ་རེ་བ་ང་ཚོ་ནང་པ་རེ་བ་བོད་པ་རེ་བ་དེ་འདྲས་ཡིན་དུས་ང་ཚོ་གི་དམིགས་ཡུལ་དེ་དེ་འདྲས་ཆགས་ཡས་གི་བསམ་བློ་བཏང་དགོས་རེད་འོ་འདི་རེད་ཨ་ནི།

ངོ་ཁོ་བོའི་རྣ་དཔེ་ཡག་པོ་རེད། ད་དེ་བརྗོད་དུས། འདི་ག་འདྲས་ཕུལ་ཡོད་འདི་ག་འདྲས་བྱུང་རེད་འདི tradition འདི་ག་འདྲས་བྱུང་རེད་ཟེར་ན། ཁྱེད་རང་གི་ཁྱེད་རང་གི་ནང་ལ་ཁྱེད་རང་གི་སྐུ་མགྲོན་ཅིག་སླེབས་ན་མི་གལ་ཆེན་པོ་ཅིག་ཁྱེད་རང Guest ཅིག་སླེབས་ན། རེད་བ། དང་པོ་དང་པོ་ཁོ་རང་ལ་ཆུ་འཐུང་ཡས་ཅིག་སྤྲད་ཀྱི་རེད། ཆུ་འཐུང་ངེས་ཅིག།

ནི་ནང་ལོགས་འཁོར་འདས་ཟས་སྤྱོད་རོ། དེའི་མདུན་ལ་མེ་ཏོག་བཞག་གོ། འདི་བཞག་འདུག་ག་མེ་ཏོག། འོ་འདི་ནང་བཞིན་མེ་ཏོག། དེའི་གང་ལ་མེ་ཏོག། ད་ནམ་རྒྱུན་འདི་ཆུ་གཅིག་བཞག་དེའི་སྒང་ལ་མེ་ཏོག་སིལ་མ་དེ་འདྲའི་གཏོར་ནས་འགྲིག་རེ། ཡང་མིན་ན་འབྲས་དང་འབྲུ་དང་དེ་འདྲས་བཞག་དེའི་སྒང་ལ་ཡང་མེ་ཏོག་རྡོག་རྡོག་དེ་འདྲས་བཞག་ནས་འགྲིག་རེ། འགྲིག་སོང་ང། མེ་ཏོག། ད་དེ་ནས་ཁྱེད་རང་གི་སྐུ་མགྲོན་དེའི་ནང་ལ་སླེབས་དུས། ཨེ་ནི། ནང་དྲི་མ་འཚུབ་འཚུབ་འགྲིག་མ་རེད་བ།